བཅུ་བཞི། རི་དྭགས་ཆོས་འཁོར། བོད་ཀྱི་ལོ་རྒྱུས་དང་རིག་གནས། ཆོས་ལུགས་བཅས་ཀྱི་བསུབ་ཐབས་མེད་པའི་དཔང་རྟགས་སུ་གྱུར་བ། ལྷ་ལྡན་ར་ས་འཕྲུལ་སྣང་གཙུག་ལག་ཁང་གི་ཡང་ཐོག་ཏུ། མཛེས་ལྡན་རི་དྭགས་ཟུང་གིས་གཡས་གཡོན་དུ་བརྒྱན་པའི་ཆོས་འཁོར་གཟི་བརྗིད་དང་ལྡན་པ་ཞིག་མཇལ་རྒྱུ་ཡོད། དེ་ལ་བརྟེན་ནས་ཁ་བ་ཅན་པའི་ཆོས་དང་རིག་གནས་ལ་ཤེས་འདོད་ཀྱི་འདུན་པ་མེ་ལྟར་འབར་བའི་ལྗོངས་རྒྱུ་བ་མགྲོན་པོ་ཚོར་ཐོག་མ་ཁོ་ནར་སྣང་ཚུལ་ཐུན་མོང་མ་ཡིན་པའི་ཤེས་འདོད་གསར་བ་ཞིག་སྦྱིན་པས། རི་དྭགས་ཆོས་འཁོར་ལ་ཕྱག་སོར་བཙུགས་ཏེ། ཡ་གི། རི་དྭགས་ཟུང་དེས་དོན་ཅི་ཞིག་མཚོན་གྱི་ཡོད་དམ། ཞེས་དབང་མེད་དུ་ཐལ་བའི་དྲི་བ་ཞིག་འདོན་གྱི་ཡོད། རི་དྭགས་ཆོས་འཁོར་དེ་ལ་རྒྱས་པའི་དབང་དུ་བྱས་ན། སངས་རྒྱས་ཆོས་ཕྱོགས་ཀྱི་ནང་དོན་ཧ་ཅང་ཟབ་པའི་བཤད་པ་དང་ལྡན་པ་ཡིན་ལ། སྤྱིར་བཏང། འཁོར་ལོ་ནི་སངས་རྒྱས་ཀྱིས་གདུལ་བྱའི་དོན་དུ་ཆོས་གསུངས་པའི་མཚོན་བྱེད་དང། རི་དྭགས་གཉིས་པོ། ཆོས་གསུང་ཡུལ་གྱི་གདུལ་བྱའམ་སློབ་མའི་མཚོན་བྱེད་ཡིན། དེ་ཡང་རྒྱལ་སྲིད་སྣ་བདུན་གྱི་ནང་ཚན་འཁོར་ལོ་རིན་པོ་ཆེ་དེ། རྩིབས་རིམ་པས་འཁོར་བ་ནང་བཞིན། སངས་རྒྱས་ཀྱི་ཆོས་དེ་ཡང། གདུལ་བྱའི་བློའི་རིམ་པ་དང་བསྟུན་ནས། ཐེག་པ་གཉིས་སམ་མང་པོར་གསུངས་པ། འཁོར་ལོ་རིན་པོ་ཆེར་ཕ་རོལ་གྱི་དགྲ་བོའི་ཚོགས་གཅོད་ཅིང་གཏུབ་ནས། དེ་དག་འཇོམས་པར་བྱེད་པའི་ནུས་པ་འདོན་པ་ནང་བཞིན། སངས་རྒྱས་ཀྱི་ཆོས་ལ་ཡང་གདུལ་བྱའི་རྒྱུད་ཀྱི་ཉོན་མོངས་མཐའ་དག་འཇོམས་ཤིང་དག་པར་བྱེད་པའི་ནུས་པ་ལྡན་པ། འཁོར་ལོ་རིན་པོ་ཆེར་གང་དམིགས་པའི་ཡུལ་ལ་མྱུར་དུ་སྐྱོད་པའི་ནུས་པ་ལྡན་པ་ནང་བཞིན། དམ་པའི་ཆོས་ཉམས་སུ་བླངས་ན། ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་མྱུར་དུ་སླེབས་ནུས་པ། མདོར་ན། སངས་རྒྱས་བཅོམ་ལྡན་འདས་ཀྱིས། གདུལ་བྱའི་བློའི་རིམ་པ་མི་འདྲ་བའི་དབང་དུ། མི་ཡུལ་དུ་ཆོས་ཀྱི་འཁོར་ལོ་རིམ་པ་གསུམ་དུ་བསྐོར་བ་དེ་མཚོན་གྱི་ཡོད། ཞིབ་ཏུ་གཞུང་ཆེན་མོ་དག་ལས་ཤེས་པར་མཛོད་ཅིག།